ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱིས། རྒྱ་ནག་གཞུང་གིས་དེང་སྐབས་ནུབ་ཕྱོགས་རྒྱལ་ཁབ་ཀྱི་སྟོབས་ཤུགས་དེ་ཉམས་རྒུད་འགྲོ་བཞིན་ཡོད་པ་དང་ཡང་རྒྱ་ནག་རང་སོ་སོའི་སྟོབས་ཤུགས་དེ་མུ་མཐུད་ནས་རྒྱ་སྐྱེད་འགྲོ་བཞིན་ཡོད་པའི་དྲིལ་བསྒྲགས་མང་པོ་ཞིག་བྱེད་ཀྱི་ཡོད་རེད། ཡིན་ནའི་རྒྱ་ནག་གི་གནད་དོན་སྐོར་ལ་ཞིབ་འཇུག་བྱེད་མཁན་མ་ཉུང་བ་ཞིག་གིས། འདས་པའི་ལོ་བཅུ་ཕྲག་འགའ་ཞིག་གི་རིང་ལ་ཡང་རྒྱ་ནག་གི་སྟོབས་ཤུགས་རྒྱ་སྐྱེད་གོང་མཐོར་ཧ་ཅང་མགྱོགས་པོ་ཕྱིན་ཡོད་ནའི། དེང་སྐབས་རྒྱ་སྐྱེད་ཀྱི་ནུས་པ་འདི་རྩེ་མོར་སླེབས་ནས། མུ་མཐུད་ནས་གོང་མཐོར་འགྲོ་ས་མེད་སྲིད་པའི་ཚོད་དཔག་བྱེད་མཁན་ཡང་མང་པོ་ཞིག་འདུག་དེ་རིང་ང་ཚོའི་ཕར་ཁེ་སི་རྒྱས་བཤད་ལས་རིམ་འདིའི་ནང་གནས་ཚུལ་དེ་ཚོའི་སྐོར་ལ་ཡང་ངོ་སྤྲོད་ཞུ་གི་ཡིན། ཐོག་མར་འདིར་ཡང་རྒྱལ་ཁབ་ཅིག་གི་སྟོབས་ཤུགས་དེའི་རྩེ་མོར་སླེབས་ས་དེའི་གོ་དོན་འདི་ངོ་སྤྲོད་ཞུས་པ་ཡིན་ན། འཛམ་གླིང་ཐོག་གི་རྒྱལ་ཁབ་ཆེན་པོ་དེ་ཚོ་ལྷག་པར་དུ་ཡིན་ན་ཡར་རྒྱས་དུས་ཚོད་ཐུང་ཐུང་ཅིག་ནང་ཆེན་པོ་དེ་ཚོ་ད་རྒྱལ་ཁབ་སྐྱོ་པོ་ཅིག་ནས་འབྲིང་རིམ་ཅིག་དང་མཐའ་མ་དེ་ཡིན་ན་ཡར་རྒྱས་ཕྱིན་བྱས་རྒྱལ་ཁབ་སྟོབས་ཆེན་པོ་ཞིག་ཆགས་པའི་སྐབས་དེ་ཁོ་སྟོབས་ཆེན་པོ་དེ་ཆགས་པའི་རྩེ་དེ་སླེབས་ས་དེ་ག་དུས་སླེབས་ཀྱི་ཡོད་མེད་དེ་ཞིབ་འཇུག་བྱེད་ཡག་དེ་གལ་ཆེན་པོ་ཞིག་བརྩི་དགོས་པ་རེད། ག་རེ་ཡིན་ཟེར་ན། ང་རང་ཚོ་མི་མ་སུ་ནས་ཅིག་གོམ་པ་རྒྱབ་བྱས་རི་རུ་འཛེག་འགྲོ་གི་ཡོད་པ་ཡིན་ན། རི་དེ་ཡར་ག་ལེ་ག་ལེ་འཛེག་བྱས་རྩེ་དེར་སླེབས་སོང་ན། ཨ་རྩེ་ནས་ཡར་ད་ད་དུང་མུ་མཐུད་ཅིག་ཡར་གང་འཛེག་ས་ཡོད་མ་རེད། སྤྱིར་བཏང་ཁག་ཅིག་ཡིན་ན་ད་རྩེ་ལ་བསྡད་བསྡད་དགོས་རེད། འོ་མེད་རྩེ་ལ་བསྡད་མེད་པ་ཡིན་ན་ཁག་ཅིག་མར་བབས་བྱས་རི་ནས་མར་བབས་བྱས་ཡིན་ན་འོག་རུ་མར་བབས་ཡོང་དགོས་ཀྱི་ཡོད་རེད་བྱས་ཙང་དེའི་རྩེ་དེ་སླེབས་ཡོད་མེད་ཟེར་རྩད་གཅོད་བྱེད་ཡག་དེ་གལ་ཆེན་པོ་བྱས་བྱས་ཁོང་ཚོས་ཞིབ་འཇུག་བྱེད་མཁན་མང་པོ་བྱུང་རེད། དེ་འདྲ་སོང་ཙང་འདས་པའི་ཟླ་བ་འགའ་ཤས་ཅིག་ནང་ལོགས་ལ་ཡང་རྒྱ་ནག་སྐོར་ལ་ཞིབ་འཇུག་བྱེད་མཁན་དང་རྒྱལ་སྤྱིའི་གནད་དོན་ཐོག་ལ་ཡང་ཞིབ་འཇུག་བྱེད་མཁན་གྱི་སྲིད་དོན་པ་དང་གླེང་བརྗོད་པ་མང་པོ་ཅིག་གིས་རྒྱ་ནག་གི་དེ་རིང་ཁ་སང་དཔལ་འབྱོར་གྱི་སྟོབས་ཤུགས་དང་ཨང་རྒྱལ་ཁབ་ཁྱོན་ཡོངས་ཀྱི་སྟོབས་ཤུགས་དེ་རྒྱ་སྐྱེད་འགྲོ་ཡག་གི་རྩེ་དེར་སླེབས་ཡོད་རེད་མ་རེད་ཟེར་དེའི་སྐོར་ལ་ཡང་བགྲོ་གླེང་མང་པོ་བྱེད་ཀྱི་འདུག། དེས་མ་ཟད་ཉེ་དུས་ཨ་མི་རི་ཀའི་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱིས་ནི་ཨ་མི་རི་ཀའི་ནང་ཡོད་པའི་མཁས་པ་གསུམ་ལ་ཡང་གནད་དོན་དེ་ག་རང་སྐོར་ལ་ཡང་བཀའ་འདྲི་ཞུས་རྗེས་ཁོང་ཚོས་གནས་ཚུལ་ཁག་ཅིག་བཏོན་སོང་བྱས་ཙང་དེ་རིང་ངས་དེ་ངོ་སྤྲོད་ཞུ་ཡག་དེ་ཡིན་ན་ཁག་གཅིག་དེ་ཁོང་ཚོ་མཁས་པ་དེ་ག་གསུམ་གྱིས་གསུངས་པའི་གནས་ཚུལ་ཁ་ཤས་གཞིར་བཞག་བྱས་བཤད་ཀྱི་ཡིན་ཡང་དེ་ག་ནང་བཞིན་གྱི་འདི་དང་འབྲེལ་བ་ཡོད་པའི་མཁས་པ་ཚོའི་བགྲོ་གླེང་གི་ལྟ་ཚུལ་དེ་ཚོ་དེ་རིང་འདི་ནང་ངོ་སྤྲོད་ཞུ་ཡག་གི་ཐབས་ཤེས་བྱེད་ཀྱི་ཡིན། ད་རྒྱ་ནག་ངོས་ནས་བཤད་པ་ཡིན་ན། རྒྱ་ནག་གིས་ད་སྟོབས་ཆེར་འགྲོ་ཡག་གི་ནུས་པའི་དེ་རྩེ་དེ་སླེབས་ཡོད་རེད་མ་རེད་ཟེར་དེ་ཡིན་ན་དེ་བས་ཡིན་ན་དམིགས་བསལ་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་ས་རེད་ག་རེ་ཟེར་ན་ཚང་མས་མཁྱེན་གསལ་བྱས་བྱས་དེ་རིང་ཁ་སང་ཡིན་ན་རྒྱ་ནག་སྤྱིར་བཏང་གི་ནུས་པ་དེ་སྟོབས་ཆེ་བར་ཕྱིན་པའི་རྗེས་ལ་ཡིན་ན། རྒྱ་ནག་དེ་རིང་ཁ་སང་འཛམ་བུ་གླིང་ནང་ལོགས་ཤུགས་རྐྱེན་ཆེན་པོ་དང་ལྷག་པར་དུ་ཁོ་ཚོའི་དྲག་ཤུགས་དང་སྲིད་དབང་སྒེར་གཅོད་ཅན་གྱི་བསམ་བློ་དེ་ཚོ་བེད་སྤྱོད་བཏང་རྗེས་འཛམ་གླིང་ནང་ལོགས་ལ་ཡང་ཁོ་ཚོའི་དབང་ཆ་རྒྱ་སྐྱེད་བཏང་བཞིན་པའི་རྐྱེན་གྱིས་ཡིན་ན་ནུབ་ཕྱོགས་རྒྱལ་ཁབ་གཅིག་པུ་མ་ཡིན་པའི་ད་རྒྱ་ནག་གི་གཡས་གཡོན་རྒྱལ་ཁབ་དང་ཨ་འཛམ་བུ་གླིང་ནང་རྒྱལ་ཁབ་མང་པོ་ཅིག་གིས་ན་བློ་འཚབ་བྱེད་ཡ་ཆགས་བསྡད་ཡོད་རེད། དེ་འདྲ་སོང་ཙང་འདིའི་སྐབས་དེ་ཡིན་ན། ད་ལྟའི་རྒྱ་ནག་གི་དཔལ་འབྱོར་དང་ཁྱོན་ཡོངས་ཀྱི་ནུས་སྟོབས་དེ་ཡར་རྒྱས་འགྲོ་ཡག་གི་ཚད་གཞི་དེ་ག་འདྲ་ཅིག་ལ་ཡོད་མེད་དེ་ཡིན་ན་ཤེས་རྟོགས་བྱས་ཏེ་དམིགས་བསལ་གལ་ཆེན་པོ་ཞིག་ཆགས་ཡོད་རེད། ད་འདིའི་སྔོན་ལ་ཡིན་པ་ཡིན་ན་རྒྱ་ནག་ནང་ལོགས་ཡིན་ནའི་རེད་རྒྱ་ནག་ཕྱི་ལོགས་ཡིན་ནའི་རེད་མང་ཆེ་ཅིག་གིས་ག་རེ་ཟེར་གྱི་ཡོད་རེད་ཟེར་ན། རྒྱ་ནག་དེ་ད་འདས་པའི་ལོ་སུམ་ཅུ་ཅིག་གི་ནང་ལོགས་ལ་ཡང་ལོ་ལྟར་གྱི་དཔལ་འབྱོར་གྱི་འཕར་ཚད་དེ་བརྒྱ་ཆ་བདུན་བརྒྱད་དགུ་ཙམ་རམ་བཅུ་ཙམ་ཡར་རྒྱས་བྱས་ཡིན་ན་འཕར་སྣོན་བྱུང་བ་བྱས། ཨན། དེའི་སྔོན་ལ་ཡང་ད་རྒྱ་ནག་རྒྱལ་ཁབ་སྟོབས་ཆུང་ཆུང་ཅིག་ནས་དེ་རིང་ཁ་སང་དངོས་གནས་འཛམ་བུ་གླིང་ནང་ལོགས་ལ་ཡང་དཔལ་འབྱོར་སྟོབས་ཆེ་ཤོས་ཨང་གཉིས་པ་དེ་ཆགས་བསྡད་ཡོད་རེད། དེ་ཆགས་ཀྱི་ཡོད་པ་མ་ཟད་ཡིན་ན། མི་མང་པོ་ཅིག་གིས་ཚོད་དཔག་བྱེད་ཡག་བྱས་པ་ཡིན་ན། སྤྱི་ལོ་ཉིས་སྟོང་སུམ་ཅུ་ཅིག་སླེབས་པའི་སྐབས་ཡིན་ན། རྒྱ་ནག་གི་ཁྱོན་ཡོངས་ཀྱི་དཔལ་འབྱོར་དེ་ཡིན་ན་ཨ་མི་རི་ཀ་ལས་ཆེས་ཆེ་ཆེ་འཛམ་བུ་གླིང་ནང་དཔལ་འབྱོར་ཆེ་ཤོས་དེ་ཆགས་ཀྱི་རེད་ཟེར་གྱི་ཡོད་རེད། ད་གལ་སྲིད་རྒྱ་ནག་དཔལ་འབྱོར་དེ་འཛམ་བུ་གླིང་ནང་ལོགས་ཆེ་ཤོས་དེ་ཆགས་པ་ཡིན་ན། ད་དེ་དང་མགོ་མཉམ་དུ་ཡིན་ན་ཅིག་དམག་གི་ནུས་པ་དང་ཕྱི་འབྲེལ་གྱི་ནུས་པ་དང་དེ་ཚོ་གང་ག་ལོག་ད་རྒྱ་སྐྱེད་ཆེན་པོ་ཞེ་པོ་ཅིག་ཡོང་གི་རེད་པ། དེ་ཡིན་ན་དེའི་སྔོན་ལ་མི་མང་ཆེ་ཅིག་གི་ལྟ་ཚུལ་ཡང་ད་དེར་ཕལ་ཆེན་ཧ་ལམ་དོགས་པ་དང་རྩོད་པ་མེད་པ་ནང་བཞིན་ཅིག་བྱས་བྱས་བཤད་ཀྱི་ཡོད་རེད་ད་ཡིན་ནའི་འདས་པའི་ཟླ་བ་ཁ་ཤས་ཤིག་ནང་ལོགས་ལ་ཡང་དེ་ལ་མོས་མཐུན་མ་གནང་མཁན་མང་རུ་མང་རུ་འགྲོ་གི་འདུག་མང་པོ་ཅིག་ཟེར་ཡག་བྱས་པ་ཡིན་ན་རྒྱ་ནག་ཡིན་ན་འདས་པའི་ལོ་སུམ་ཅུ་ལ་ཡང་འཕར་སྣོན་བྱུང་བ་ནང་བཞིན་ཅིག་མ་འོངས་པ་ལ་ཡང་ལོ་བཅུ་ཉི་ཤུ་ནང་ལ་ཡང་ཡོང་བ་ཞེ་དྲག་དཀའ་ངལ་ཆེན་པོ་རེད། དེས་མ་ཟད་ཁ་ཤས་ཟེར་ཡག་བྱས་པ་ཡིན་ན་ད་རྒྱ་ནག་དེ་ག་ཚོད་ཁོང་ཚོའི་ཡར་རྒྱས་འགྲོ་ཡག་གི་གོམ་སྟབས་དེ་རྩེ་ལ་སླེབས་བྱས་རྩེ་ལ་སླེབས་པ་མ་ཟད་ད་མར་ཟག་ཡག་གི་དུས་ཚོད་ཅིག་ལ་ཡང་ཕལ་ཆེན་སླེབས་ཡོད་རེད་ཅེས་ཟེར་མཁན་འདུག། དཔེར་ན་ཆ་བཞག་ན་ཨ་མི་རི་ཀའི Johns Hopkins སློབ་གྲྭ་ཆེན་མོའི་ནང་ལོགས་ལ་ཡང་རྒྱ་ནག་གི་གནད་དོན་སྐོར་དང་ཡང་རྒྱལ་སྤྱིའི་གནད་དོན་སྐོར་ལ་ཡང་ཞིབ་འཇུག་གནང་མཁན་གྱི་དགེ་རྒན་ཆེན་མོ Brands ཟེར་མཁན་དེ་ཁོ་རང་གི་གསུང་ཡག་བྱས་པ་ཡིན་ན་རྒྱ་ནག་གིས་ད་དེ་རིང་ཁ་སང་ཡིན་ན་ད་མི་འབོར་གྱི་དཀའ་ངལ་ཅིག་ཡོད་རེད་མི་འབོར་དཀའ་ངལ་དེ་གཙོ་བོ་དེ་ཡིན་ན་རྒྱ་ནག་ནང་ལོགས་ལ་ཡང་ད་མི་རྒན་འཁོགས་ཀྱི་མིའི་བརྒྱ་ཆ་དེ་ཆེན་པོ་ཞེ་པོ་ཅིག་ཆགས་དུས་ཙམ་པ་ད་ལས་ཀ་བྱེད་མཁན་གྱི་མིའི་བརྒྱ་ཆ་དེ་ཆུང་རུ་ཕྱིན། རྒན་འཁོགས་ཀྱི་རྒས་ཡོལ་བྱས་ཚར་བའི་མི་དེ་བརྒྱ་ཆ་མང་དུས་ཙམ་པ། བས་ལས་ཀ་བྱས་བྱས་རྒན་འཁོགས་གསོ་མཁན་གྱི་མིའི་གྲངས་ཀ་ཉུང་ཉུང་ཆགས་དུས་སྤྱི་བཏང་བྱས་པ་ཡིན་ན་རྒྱལ་ཁབ་མང་ཆེ་གི་དཔལ་འབྱོར་ཐོན་སྐྱེད་དེ་ཡིན་ན་འགོར་པོ་ཞེ་དྲག་འགྲོ་གི་རེད་ད་དེའི་དཔེ་མཚོན་དེ་ཡིན་ན་ཉི་ཧོང་དང་དོ་བ་ལ་ད་མང་པོ་དཔེ་མཚོན་ཡོད་རེད་བྱས་ཙང་རྒྱ་ནག་དེ་ཡང་ད་དངོས་གནས་སྟོབས་ཆེན་པོ་ཞིག་མ་ཆགས་གོང་ནས་མི་འབོར་རྒན་འཁོགས་ཀྱི་མི་འབོར་དེ་ཆེན་པོ་ཆགས་བྱས་མི་འབོར་གྱི་དཀའ་ངལ་ཅིག་ད་ལྟ་ཡོད་པ་མ་ཟད་ད་རྗེས་མར་གྱི་མ་འོངས་པའི་ལོ་བཅུ་ཉི་ཤུའི་ནང་ལོགས་ལ་ཡ་ཆེ་རུ་ཆེ་རུ་འགྲོ་གི་རེད། འདིའི་སྒང་དེ་ཡིན་ན་རྒྱ་ནག་གི་ནུས་པའི་འབྱུང་ཁུངས་ཀྱི་ད་གང་འདྲ་ཅིག་ཁོང་ཚོས་རྡོ་སྣུམ་ཡིན་ནའི་རེད། སོལ་བ་ཡིན་ནའི་རེད་དེ་ཚོ་མ་འདང་པའི་དཀའ་ངལ་བྱས་ཏེ་ཉེ་དུས་རང་དཔེར་ན་ཆ་བཞག་ན་རྒྱ་ནག་ནང་ལ་ཡ་གློག་ཆད་བྱས་དཀའ་ངལ་མང་པོ་ཞིག་འཕྲད་སོང་ཨ། འདིའི་སྒང་ལ་ཡ་གནད་དོན་གཞན་པ་གཅིག་ཡིན་ན་རྒྱ་ནག་གི་བཟོ་ཚོང་ལས་ཁང་ཡིན་ནའི་རེད་ཡང་ས་གནས་ཀྱི་གཞུང་ཁག་ཡིན་ནའི་རེད་ད་དེ་ཚོ་ལ་ཡ་ཡིན་བུ་ལོན་ཆེན་པོ་ཞིག་ཆགས་བྱས། བུ་ལོན་འདི་གས་སྤྲད་ཡ་ཡིན་ན་དཀའ་ངལ་འཕྲད་པའི་དེ་རིང་ཁ་སང་དམིགས་བསལ་དཀའ་ངལ་ཡོད་རེད་དཔེར་ན་ཆ་བཞག་ན་ཧིན་ཏཱ་ཟེར་མཁན་དེའི་རྒྱ་ནག་གི་ཁང་ཚོང་བྱེད་མཁན་བཟོ་ཚོང་ལས་ཁང་དེ་ད་ཁོ་ཚོའི་བུ་ལོན་ཕལ་ཆེན་ཐེར་འབུམ་སུམ་བརྒྱ་ཡོད་ཟེར་འདུག་ཨང་བྱས་བྱས་ཡིན་ན་ད་ཕལ་ཆེན་ཧ་ལམ་རྒྱ་ནག་ནང་ལོགས་ཀྱི་ཁང་ཚོང་བྱེད་མཁན་བཟོ་ཚོང་ལས་ཁང་ཆེ་ཤོས་དེ་ཡིན་ན་ཧ་ལམ་ཕལ་ཆེན་ད་བུ་མགོ་ཐོན་བྱས་རྐུབ་རྡིབ་རིབ་འགྲོ་བྱས་བྱས་བསྡད་བསྡད་ཡོད་རེད་ད་ག་ནང་བཞིན་གྱི། ས་གནས་ཀྱི་གཞུང་དེ་ཚོའི་མང་པོ་ཅིག་དེ་སྔོན་ལ་ཡ་ད་ཁང་ཚོང་ད་དེ་ཚོ་ཞེ་པོ་ཅིག་གོང་ཁང་པའི་གོང་འཕར་སའི་གོང་འཕར་བྱེད་དུས། ས་གནས་ཀྱི་གཞུང་དེ་ཚོ་ལ་ཡང་ཡོང་འབབ་ཆེན་པོ་བྱས་ད་དེ་གལ་སྲིད་ཁང་པའི་གོང་དེ་མར་ཆག་ས་ཉོ་མཁན་ཉུང་རུ་ཕྱིན་སའི་གོང་དེ་མར་ཆག་དུས་ཙམ་པ་ས་གནས་གཞུང་གི་ཡོང་འབབ་དེ་ཆུང་རུ་ཕྱིན་བྱས་ཡིན་ན། རྒྱ་ནག་གི་ལྷོ་ཕྱོགས་དོག་པ་གི་ཞིང་ཆེན་མང་པོ་ཅིག་གི་གཞུང་གི་ལས་བྱེད་པའི་གླ་ཆ་འབྲི་ཟེར་གྱི་གནས་ཚུལ་མང་པོ་ཞིག་དེར་སྐྱེས་སུ་གོ་ཡ་དེ་ནས་རྒྱ་ནག་གི་ས་གནས་གཞུང་གི་ཡོང་འབབ་ཆུང་རུ་ཕྱིན་བྱས་ས་གནས་གཞུང་གིས་གཡར་བཞག་པའི་བུ་ལོན་དེ་ཚོ་ཆེན་པོ་ཞེ་པོ་ཅིག་བྱས་ད་དཀའ་ངལ་ཆེ་རུ་འགྲོ་གོ་རེད་ཅེས་བྱས་མང་པོ་ཞིག་ལབ་གོ་འདུག་ཨང་དེ་གཅིག་བྱས། འདིའི་སྒང་དེ། དེ་སྔོན་ལ་ཡ་འདས་པའི་ལོ་ཉི་ཤུ་སུམ་ཅུ་ནང་རྒྱ་ནག་དངོས་གནས་ཡར་རྒྱས་འདི་ག་སེ་འགྲོ་ཡ་གི། གལ་ཆེ་ཤོས་ཀྱི་ཁོར་ཡུག་འདི་དང་ཆ་རྐྱེན་བསྐྲུན་མཁན་དེ་ཡིན་ན་རྒྱལ་སྤྱིའི་ཐོག་ལ་ཡང་ད་ཨ་མི་རི་ཀ་དང་ནུབ་ཕྱོགས་རྒྱལ་ཁབ་དེ་ཚོས་ཕ་གིར་བཟོ་གྲྭ་ཕྱེ་གར་ཕྱིན་མ་རྩ་འཇོག་ལག་རྩལ་བསླབ། ཨ་ནི་ཁོ་ཚོས་བཟོས་བཞག་པའི་ཅ་ལག་འདི་གའི་དེ་ཚོ་ཉོས་ཞེ་པོ་ཅིག་ད་ག་ད་ཁོར་ཡུག་ཞེ་པོ་ཅིག་ཡག་པོ་ཅིག་རྒྱ་ནག་ལ་ཡང་རླུང་རྟ་རྒྱུག་བྱས་འདི་གའི་ཐོབ་པའི་རྐྱེན་གྱིས་ཨ་འདུག་འདུག་ད་རྒྱ་ནག་འདི་དཔལ་འབྱོར་ཡར་རྒྱས་འགྲོ་ཡག་གི་ཁོའི་ཆ་རྐྱེན་གཙོ་བོ་དེ་རེད་པ་ད་མ་རྩ་ནས་རྒྱ་མི་ཁོ་རང་ཚོས་དཀའ་ལས་བརྒྱབ་བྱས་ལས་ཀ་དེ་མང་པོ་བྱས་ཡོད་རེད་དེ་ལས། ད་ཡིན་ནའི་འདིའི་རྒྱལ་སྤྱིའི་ཁོར་ཡུག་དེ་ད་ཕལ་ཆེན་དར་རྒྱས་སུ་ཡིན་ན་མཇུག་བསྒྲིལ་བའི་བཟོ་ལྟ་བྱས་བྱས་ལྷག་པར་དུ་ཨ་མི་རི་ཀའི་ད་རྒྱ་ནག་ལ་ཡ་དེ་སྔོན་གྱི་གོ་སྐབས་ནང་བཞིན་ཁྱོན་ནས་སྤྲད་གི་མི་འདུག་ཨ་མ་སྤྲད་པའི་མ་ཚད་ཡིན་འདུག་ཨ་དཔལ་འབྱོར་བཀག་སྡོམ་བྱེད་ཡ་དེ་ཚོ་ཡིན་ན་མང་རུ་མང་རུ་འགྲོ་གོ་རེད་ཤུ་སྟོབས་ཆེན་རྒྱལ་ཁབ་གཅིག་པོ་མ་ཡིན་པའི་ཡང་རྒྱ་ནག་གི་གཡས་གཡོན་རྒྱལ་ཁབ་དེ་ཚོའི་མང་པོ་ཅིག་གིས་ད་རྒྱ་ནག་ལ་དོགས་ཟོན་བྱེད་ཡ་དེ་མང་རུ་འགྲོ་དུས་ཁོའི་རྒྱལ་སྤྱིའི་དཔལ་འབྱོར་ག་འདྲ་ཡར་རྒྱས་བཏང་ཡ་གི་ཁོར་ཡུག་དེ་མེད་པ་ཆགས་བྱས་ད་ག་འདྲ་དེ་ཚོ་མང་པོ་ཅིག་གིས་རྐྱེན་བྱས་ཨ་ནི་དགེ་རྒན་ཆེན་མོ Brands ཀྱིས་གསུངས་ཡ་བྱས་པ་ཡིན་ན། ཕལ་ཆེན་རྒྱ་ནག་ད་ཡར་རྒྱས་འགྲོ་ཡག་གི་ཁོའི་དེ་སྔོན་ལ་ཡ་རི་རི་མར་ནས་འཛེགས་བྱས་འགྲོ་གི་ཡོད་ན་ད་རི་རྩེ་དེ་ཕལ་ཆེན་སླེབས་ཡོད་ས་རེད། ད་རྩེ་དེ་སླེབས་པའི་རྗེས་ཡིན་ན་ད་རྩེ་དེ་གར་མུ་མཐུད་བྱས་བསྡད་ཐུབ་གི་རེད། ཡང་ན་ད་རྩེ་ནས་མར་ཅིག་བབས་དགོས་ཆགས་ཀྱི་རེད། འདི་ཡིན་ན་ད་དུང་ཡིན་ན་གང་འདྲ་ཅིག་བརྗོད་དཀའ་བ་ཅིག་རེད་ཞེས་ཅིག་གསུངས་ཤག། གནད་དོན་འདིའི་སྐོར་ལ་ཡང་ཡང་ཨ་མི་རི་ཀའི Princeton སློབ་གྲྭ་ཆེན་མོའི་ནང་ལོགས་ལ་ཡང་རྒྱལ་སྤྱིའི་གནད་དོན་སྐོར་ལ་ཡར་ཞིབ་འཇུག་བྱེད་མཁན Friedberg ཟེར་མཁན་དེ་ཁོ་རང་གསུངས་ཡ་བྱས་པ་ན་ད་ང་ད་རྒྱ་ནག་གི་ཡར་རྒྱས་འགྲོ་ཡ་དེ་རྩེར་སླེབས་ཡོད་རེད་པས་ཟེར་དེ་ཡིན་ན་དྲི་བ་དེ་ལ་ཡང་ལན་རྒྱག་དེ་ནི་ད་ལྟ་ཕྲན་བུ་སྔ་དྲགས་པ་རེད་གང་ཟེར་ན་གསལ་བོ་ཤེས་ཐུབ་ཀྱི་མ་རེད། ཁོ་རང་གི་ལྟ་ཚུལ་གཞན་པ་གཅིག་ག་རེ་འདུག་ཟེར་ན། ད་རྒྱ་ནག་གི་དཔལ་འབྱོར་དེ་ཡིན་ན་དེ་སྔོན་ནང་བཞིན་ཡར་རྒྱས་འགྲོ་རྒྱུ་མེད་པ་དེ་ཕལ་ཆེན་ཧ་ལམ་གཏན་འཁེལ་བ་རེད་རྒྱ་ནག་དཔལ་འབྱོར་གཅིག་བྱས་ན་ཡར་རྒྱས་དེ་ཡིན་ན་འགོར་ཞེ་པོ་ཅིག་འགྲོ་གི་རེད་ཕལ་ཆེན་དེ་གཏན་འཁེལ་བ་རེད། ད་ཡིན་ན་ཡང་རྒྱལ་ཁབ་ཅིག་གི་ཁོའི་ནུས་སྟོབས་ཟེར་ཙམ་པ་དཔལ་འབྱོར་གཅིག་པོ་མ་རེད་ཆབ་སྲིད་ཀྱི་ནུས་པ་དང། དམག་གི་ནུས་པ་དང་ཨ་ནི་རྒྱལ་སྤྱིའི་ཐོག་ལ་ཡང་ཁོས་ཤུགས་རྐྱེན་སྤྲད་ཡག་ནུས་པ་ད་དེ་ཚོ་གང་ག་ཕྱོགས་བསྡོམས་པའི་ནུས་པ་དེ་ལ་ཡང་ད་རྒྱལ་ཁབ་ཅིག་གི་ནུས་པ་ཅིག་ཟེར་དུས་ཙམ་པ་ཡིན་ན་རྒྱ་ནག་མ་འོངས་པའི་ལོ་ཁ་ཤས་ཤིག་ནང་ལོགས་ལ་ཡང་དཔལ་འབྱོར་ཡར་རྒྱས་དེ་དེ་སྔོན་ནང་བཞིན་འགྲོ་མ་ཐུབ་བྱས་གང་ལྟར་རྩེ་རུ་ཅིག་སླེབས་པ་ཡིན་ནའི་སླེབས། ཡང་ཁོས་དམག་རྒྱ་སྐྱེད་བཏང་ཡག་དང་ཨ་ནི་ཁོའི་ཆབ་སྲིད་ཀྱི་ཤུགས་རྐྱེན་དེ་ཚོ་རྒྱ་སྐྱེད་བཏང་ཡག་དེ་ག་ཡིན་ན་མུ་མཐུད་ཡིན་ན་འགྲོ་སྲིད་པ་རེད་པ། དེ་འདྲ་སོང་ཙང་ད་ད་ལྟ་ཡིན་ན་ལབ་ཡག་དེ་ཏོག་ཙམ་བྱས་སྔ་དྲགས་པ་རེད་ཅེས་བྱས། ཁོ་རང་གིས་ལྟ་ཚུལ་བྱས་ནས་དེ་འདྲ་གསུངས་ཤག། ད་གང་ལྟར། འདས་པའི་ལོ་སུམ་ཅུ་ནང་ལོགས་རྒྱ་ནག་དར་རྒྱས་འཛམ་བུ་གླིང་ནང་སྟོབས་ཆེན་པོ་དང་ཆགས་ཡག་གི་ཁོའི་རྨང་གཞི་གཙོ་བོ་དེ་ཡིན་ན་དཔལ་འབྱོར་ཡར་རྒྱས་ཕྱིན་པའི་རྐྱེན་རེད། ད་དཔལ་འབྱོར་ཡར་རྒྱས་ཕྱིན་པ་དེ་ཡིན་ན་དར་རྒྱས་ས་གང་དག་ཉམས་རྒུད་འགྲོ་གི་མེད་པ་ཡིན་ན་ལས་དེ་སྔའི་ནང་བཞིན་བྱས་བྱས་ཡར་རྒྱས་མགྱོགས་པོ་འགྲོ་ཐུབ་ཀྱི་མེད་པ་དེ་ནི་དཔེ་གསལ་པོ་རེད་ཤག་དཔེར་ན་ཆ་བཞག་ན་ཉེ་དུས་རང་རྒྱ་ནག་གི་ཕ་གིའི་དབུས་གཞུང་གི་དཔལ་འབྱོར་ཚོགས་འདུ་ཟེར་ནས་ཚོགས་པ་རེད། ཚོགས་འདུ་དེའི་ནང་དོན་གྱི་གང་འདྲས་བལྟས་པ་ཡིན་ན་ལས་ད་ཕྱིའི་མིས་བཤད་མ་དགོས་བྱས་རྒྱ་ནག་གཞུང་རང་གིས་ཁོ་རང་ཚོས་ཚོད་དཔག་བྱས་པ་ཡིན་ན་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་འགོ་བཙུགས་བྱས་ཡིན་ན་རྒྱ་ནག་ལ་ཡང་དཔལ་འབྱོར་ཐོག་ལ་ཡང་གདོང་ལེན་བྱེད་དགོས་ཡག་དཀའ་ངལ་དེ་ཚོ་ཡིན་ན་ཆེ་རུ་ཆེ་རུ་འགྲོ་གི་རེད་ཞེས་བྱས་ཁོ་རང་ཚོས་ཚོད་དཔག་བྱས་བྱས་སྣང་དག་ཆེན་པོའི་ངང་ནས་བྱེད་ཀྱི་འདུག་ག་ཨ་ནི་དེའི་སྒང་དེ་ངས་ད་གིན་ཞུས་པ་ནང་བཞིན་བྱས་མངོན་གསལ་དོད་ཤོས་ཤིག་རྒྱ་ནག་ནང་ལོགས་ད་རྒྱ་ནག་དཔལ་འབྱོར་གྱི་ཆ་ཤས་གལ་ཆེན་པོ་ཞེ་པོ་ཅིག་དང་འདྲ་པོ་དེ་ནི་ཁང་པའི་ཚོང་དེ་ཞེ་པོ་ཅིག་ཡ་གང་ད་ལོ་རེ་བཞིན་འཕར་བྱས་ཡིན་ན་ཁང་པའི་གོང་དེ་འཕར་བྱས་མི་མང་པོ་ཅིག་ད་གང་ད་རྒྱུ་ཆེན་པོ་ཡོད་བསམ་པའི་སེམས་པའི་ནང་ཚོགས་ཀྱིན་སླེབས་ཡག་གི་རྒྱུ་མཚན་གཅིག་ཡིན་ན་ཁང་པའི་གོང་དེ་འཕར་བྱས་ད་ཡིན་ན་ལོས་ད་དེ་ཁང་པ་དེ་གོང་མར་ཆག་ཡག་དང། མ་ཆག་པ་ཡིན་ན་ལས་གང་དག་འཕར་ཡག་དེ་ཕལ་ཆེར་མཚམས་བཞག་པ་ལྟར་མངོན་གསལ་དོད་པོ་རེད་ཤག། འདི་འདྲ་སོང་ཙང་རྒྱ་ནག་གཞུང་རང་གི་ཡོང་འབབ་དེ་ཚོ་ལའང་ཆུང་རུ་འགྲོ་གི་ཡོད་པ་འདྲ། ད་འདི་ནས་ཡིན་ན་གལ་སྲིད་རྒྱ་ནག་གི་དངོས་གནས་ད་ཁོའི་ཡར་རྒྱས་འགྲོ་ཡག་དང་སྟོབས་ཆེན་གྱི་ནུས་པ་འབྱོར་བ་ཡར་རྒྱས་འགྲོ་ཡག་གི་དེའི་ལམ་ཀ་དེ་རྩེ་ལ་སླེབས་ཡོད་པ་ཅིག་ལ་ཡང་ངོས་འཛིན་བྱས་པ་ཡིན་ན། ད་འདིའི་ཁོའི་དོན་སྙིང་ཅིག་ག་རེ་ཡོད་རེད། འདིའི་ཁོའི་མཇུག་འབྲས་འདི་ག་འདྲས་ཡོང་གི་རེད། འདིའི་ཐོག་ལ་ཡང་མཁས་པ་ཚོས་ལྟ་ཚུལ་མང་པོ་ཅིག་གསུང་གི་འདུག་དཔེར་ན་ཆ་བཞག་པ་ཡིན་ན་དེ Johns Hopkins སློབ་གྲྭ་ཆེན་མོའི་ནང་ལོགས་ཀྱི་དགེ་རྒན་ཆེན་མོ Brands གིས་གསུངས་པ་བྱས་པ་ཡིན་ན། རྒྱ་ནག་གི་རྒྱལ་ཁབ་ཀྱི་ནུས་པ་དེ་རྩེ་ལ་སླེབས་ཡོད་པ་ཡིན་ན། ཨ་ནི་དེ་སླེབས་པའི་རྐྱེན་གྱིས་རྒྱ་ནག་ད

གང་དག་ལས་ཀ་ཉེན་ཁ་ཆེན་པོ་བཟུམ་དེ་དམག་འཁྲུག་བསླངས་ཡག་དང་འདི་འདྲ་བཟུམ་དེ་བྱེད་ཀྱི་རེད་དཔེར་ན་ཆ་བཞག་ན་དམག་ཆེན་གཉིས་པའི་གོང་ཙམ་ལ་ཡང་འཇར་མ་ནི་ལས་ད་ག་རང་བྱུང་བ་རེད་དམག་ཆེན་གཉིས་པའི་གོང་ལ་ཡང་ཉི་ཧོང་གིས་ད་ག་རང་བྱས་ཡོད་རེད་ཁོང་ཚོ་ཡར་རྒྱས་ཞེ་པོ་ཕྱིན་ཡར་རྒྱས་ཀྱི་གང་དག་ཧམ་སེམས་དེ་ཚོ་ཞེ་པོ་སྐྱེས་དེའི་སྒང་དེ་ཡིན་ན་ཁོ་རང་དེ་བྱེད་དགོས་བསམ་པ་དེ་ཡོད་དེ་མ་བྱུང་བྱས་བྱས་ཡིན་ན་ཕྲན་བུ་དཀའ་ངལ་འཕྲད་དུས་དེ་བས་ལས་ཀ་ཉེན་ཁ་ཆེན་པོ་བཟུམ་དེ་ད་དཔེར་ན་ཆ་བཞག་ན་འཇར་མ་ནི་ཆ་བཞག་ན་ཡུ་རོབ་ནང་ལོགས་ལ་དམག་བསླངས་བྱས་བཙན་འཛུལ་བྱས་ནས་དེ་ག་བྱས་པ་རེད་ཨ་ནི་ཉི་ཧོང་ད་ནང་བཞིན་བྱས་ཡོད་རེད་ཅེས་དང་བྱེད་ཀྱི་ཡོད་པ་གསུངས་དང། གང་ལྟར་མ་འོངས་པ་ལ་ཡང་ད་རྒྱ་ནག་འདི་ཡར་རྒྱས་སྔ་མོ་ནང་བཞིན་འགྲོ་མ་ཐུབ་བྱས་བྱས་ཁོ་ཚོ་ཕི་གེ་ཡག་ཅིག་ལམ་ཀར་ཅིག་ལ་ཡར་འཁོན་བྱས་བསྡད་པ་ཡིན་ན། དེ་བས་ཉེན་ཁ་ཆེ་རུ་འགྲོ་གི་མི་ཤེས་ཁོ་ཉེན་ཁ་ཆུང་རུ་འགྲོ་གི་མ་རེད་ཅེས་བྱས། ད་ག་ནང་བཞིན་ཡང་ཅིག་གིས་ཁོ་ཚོ་མཁས་པ་ཁག་ཅིག་གིས་ཟེར་ཡག་བྱས་པ་ཡིན་ན། ཏང་གི་དཔེ་ཆ་བཤམས་ན་ང་ཚོའི་ཨ་རིའི་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱིས་བཅར་འདྲི་ཞུས་སའི་གཞན་པ་གཅིག་ཡིན་ན Stanford སློབ་གྲྭ་ཆེན་མོའི་ནང་ལོགས་ཀྱི་ཁོ་རང་དགེ་རྒན་ཆེན་པོ་གཅིག་ལ་ཡང་བཀའ་འདྲི་ཞུས་ཤག་ཁོ་རང་གསུང་ཡག་བྱས་པ་ཡིན་ན། རྒྱ་ནག་ཕལ་ཆེན་གཅིག་བྱས་ན་རྩེར་དེ་སླེབས་ཡོད་སྲིད་ཀྱི་རེད། ད་ཡིན་ནའི་ལེ་རྩེ་ལ་སླེབས་ཡོད་སྲིད་པ་ང་ཚོའི་བསམ་བློའི་ནང་ལོགས་ལ་མང་པོ་གཅིག་གི་སྲིད་པ་མར་གཅིག་བབ་བྱས་ད་སྐྱོ་རུ་སྐྱོ་རུ་འགྲོ་ཡག་འདི་བསམ་སྟངས་འཁོར་བ་དོན་དངོས་ཐོག་ལ་དེ་འདྲ་མ་རེད། ད་ད་ལྟ་རྒྱ་ནག་ཡིན་ན་འཛམ་བུ་གླིང་ནང་ལོགས་ལ་དཔལ་འབྱོར་སྟོབས་ཤུགས་ཆེ་ཤོས་ཨང་གཉིས་པ་ཆགས་བསྡད་ཡོད་རེད། བྱས་ཙང་ག་ཚད་རྩེ་ལ་སླེབས་རྗེས་ད་ལྟ་འདི་ནས་ཡར་རྒྱས་ཕྱིན་རྗེས་དངོས་གནས་ཨ་མི་རི་ཀ་ལས་སྟོབས་ཆེ་གཅིག་རྒྱལ་ཁབ་གཅིག་ད་ཕལ་ཆེན་བྱེད་ཐུབ་ཁག་པོ་རེད། ཡིན་ནའི་ལེ། ད་ད་ལྟ་ཁོ་སྟོབས་ཤུགས་ཆེ་ཤོས་ཀྱི་རྒྱལ་ཁབ་གཉིས་པར་ཆགས་ཡོད་པ་སོང་ཙང། འདིའི་གནས་སྟངས་ད་གའི་ཐོག་ལ་ཡང་ཡར་རྒྱས་ཞེ་པོ་འགྲོ་མ་ཐུབ་ནའི་རྩེ་ལ་སླེབས་རྗེས་ཁོ་རྩེ་ཁོ་རང་བསྡད་ཐུབ་ཡིན་པས་ན། ཁོ་རང་ད་འདུག་སེ་བྱས་ནས་ཕལ་ཆེན་བསྡད་མདོག་ཁ་པོ་རེད། འདི་བསྡད་དུས་ཙམ་པ་ཡིན་ན་ད་ད་ལྟ་ཨ་མི་རི་ཀ་ལ་ཡང་གཅིག་རྒྱ་ནག་གིས་ག་ཚོད་རེད་འགྲན་རྩོད་སུ་དེར་ཞེ་པོ་བྱས་རྗེས་མི་མང་པོ་གཅིག་བློ་འཚབ་བྱེད་ཡག་ཆགས་བསྡད་ཡོད་རེད་པ། བྱས་ཙང་འདི་ཡིན་ན་ཕལ་ཆེན་ཁོ་རང་ཚོད་དཔག་བྱས་ཡིན་ན། རྦད་དེ་མེད་པ་ཆགས་ཀྱི་མ་རེད་མེད་པ་མ་ཆགས་པ་ཡིན་ན་ལོ་གཅིག་གཉིས་མ་ཡིན་པ་ཕལ་ཆེན་ལོ་མང་པོ་གཅིག་འདུག་སེ་བྱས་རྗེས་བསྡད་མདོག་ཁ་པོ་རེད་ད་ཁོ་རང་གསུང་ཡག་གཙོ་བོ་བྱས་པ་ཡིན་ན་རྒྱ་ནག་ཅིག། འདི་སྔོན་གྱི་མི་མང་པོ་ཅིག་ཚོད་དཔག་བྱས་པ་ནང་བཞིན་བྱས་རྗེས་དཔལ་འབྱོར་ཞེ་པོ་ཅིག་ཡར་རྒྱས་ཕྱིན་རྗེས་ཉིས་སྟོང་སུམ་ཅུའི་ལོ་ལ་ཡང་ཨ་མི་རི་ཀ་ལས་དཔལ་འབྱོར་ཆེ་བ་ཆགས་རྗེས་འཛམ་བུ་གླིང་ནང་ལོགས་དཔལ་འབྱོར་ཆེ་ཤོས་དེ་དང་འཛམ་བུ་གླིང་ནང་ཤུགས་རྐྱེན་ཆེ་ཤོས་དེ་འདི་འདྲས་ཤིག་བྱེད་མ་ཐུབ་པ་ཡིན་ནའི་ལས་ཕལ་ཆེན་བྱེད་ཐུབ་མདོག་ཁ་པོ་མ་རེད། ཡིན་ནའི་ལས་རྒྱ་ནག་དེ་ཡིན་ན་ད་ལྟའི་གནས་སྟངས་འདི་ག་ད་འཛམ་བུ་གླིང་ནང་དཔལ་འབྱོར་ཆེ་ཤོས་ཨང་གཉིས་པ་ཆགས་རྗེས་འདི་ཆགས་དུས་ཙམ་པར་ད་ད་ལྟའི་རྒྱ་ནག་གི་ཆབ་སྲིད་ཀྱི་གནས་སྟངས་དང་དེ་ཚོ་མང་པོ་ཅིག་ཐོག་ནས་ཡིན་ན་མུ་མཐུད་བྱས་ད་ཨ་མི་རི་ཀ་དང་ནུབ་ཕྱོགས་རྒྱལ་ཁབ་ཚོའི་ངོས་ནས་བྱས་ན་བློ་འཚབ་བྱེད་ཡག་དང་ཁོ་ཚོའི་འགྲན་རྩོད་བྱེད་སའི་ཡིན་ན་ཁ་གཏད་གཙོ་བོ་འདི་ཆགས་བྱས་བསྡད་ཀྱི་རེད་ཟེར་རྗེས་གཙོ་བོར་ད་ལྟ་ཚུལ་འདི་འདྲས་ཀྱི་མང་ཆེ་བ་འདི་འདྲས་ཡོད་པའི་བཟོ་འདྲ་སོ།